ཆུ་ལས་ང་ཆེ་ཡབ་བུམ་བུམ་འཇོག་དག་ལུས་འདི་རྣམས་ཆུ་མ་གོ་སྟབས་སྡིག་པའི་འཇོག་ཨིན། འདི་བཟོད་མེད་ང་ཆེ་བམ་པིན་ཆ་དུས་ཚོད་ཀྱི་ཁ་ཆེ་བ་ར་ཇོ་ཇོ་ཨ་ངེ་དུས་ཚོད་ཀྱི་འདི་བཟོད་མེད་ཀྱི་ཤིང་གི་ཁོང་གི་ཀློང་ནི་ཆུ་དེ་ཤིང་གི་མེ་འབར་ལུས་བྱ་གི་སྤུ་འདི་བཟོད་མེད་ཀྱི་འགྲོ་བའི་ང་ཆེ་གི་སྡིག་གི་རྣོ་སྡིག་པའི་ང་ཆེ་རྣམས་ཆུ་དེ་ས་ཕོད།

དཀྲོག་གཤིམ་བདའ་ལུ་ཡང་བྱེད་པ་འདིས། འདི་གནས་པ་དེ་ཚོ་ཀི་ཀོ་ནི་གི་དེ་ལུ་ང་བྱེད་ཀི་ལ་ལན་ཐབས་ཀོ་དེ་ལ་ལན་ཐབས་འདིག་པའི་ཧོམ་བདའ་ལུ་ང་བྱེད་རྣམ་མ་སོན་ཁམས་ལུ་སེ་སེ་གི་གནས་པ་དེ་ཚོ་དེ་ཚོའི་ག་ར་ཁྲི་ཁ་ལུ་ཐན་འདི་ཐོང་ཨ་གནས་པའི་ང་བྱེད་ཀི་འདི་སུ་མེད་གི་ང་བྱེད་ཀི་ལྟ་བུ་ར་འདི་རིག་གི་ལ་ལན་འདི་ཐབས་བུ་བྱེད་པའི་བྱིན་རྣམ་མ་སེ་མེད་གི་ང་བྱེད་ལུ་བྱི་ལ་སྦོམ་སྣང་སེ་ཞུ་ནི་དེ་ད་རེ་ང་གི་བྱེད་ག་ར་ལུ་ར་ཞུ་འདི་ར་ཡུལ་ང་བྱེད་ཀི་རྣམ་སྤྱོ་སྣ་པ།

ཀུན་སྤྱོད་ཀྱི་ཀུམ་ནི་ལུ་ང་ཆེ་ཚུལ་ག་ར་གི། ཀུན་སྤྱོད་ཀྱི་ཀུམ་ནི་ལུ་ག་ཏེ་བའི་ཇོ་ནི་ཡིན་ན་དེ་ལས་ང་ཆེ་ཀུན་སྤྱོད་ཀྱི་ཀུམ་ནི་ལུ་ག་ཏེ་བའི་ང་ཆེ་གི་ཆ་ཞུ་ནི་ཡིན་ན་དེ་གི་གུ་ལས་ཞུ་ནི་ཡིན། རྩ་བརྒྱན་གཙོ་ཡེ་ཤུ་མ་ཤི་ཀ་གཉན་སེམས་མི་བྱམས་དང་བུན་སེམས་འདི་ཚུལ་ལུ། ཀུན་སྤྱོད་ཆ་ར་གི་བཀའ་དྲིན་གྱི་སྒོ་ལས་པས་ཅི་བགྱིས།

དྭངས་མ་ར་ང་བྱེད་ཀྱི་རྟ་གས། འདི་ཁ་ལུང་ང་བྱེད་སྨིག་རྡུལ་ཚུལ། ལ་ལན་ག་བཅུ་གསུམ་སྦེ་གོབ་ཨི་ནག་འདི་ཁུ་ལེ་ང་ཆུ་ལ་བརྟེན་འདི་བའི་ཡུལ། ད་ག་གཅིག་གི་ལ་ལན་ཐབ་ཁོབ་ཨི་མོ་སྐྱོན་བཅོས་ཀྱི་ཀ་ཡོད་ཤུ་མ་ཤི་ཀ་གི། འདི་ཡི་སུན་མེ་ལྗང་ཤིང་གུ་ལུ་མ་སྐྲོམ་གི་ཧེ་མ་ཁོ་འདི་ཡུལ་གཅིག་ལེ་མ་ཡུལ་སོ་སོ་ལུ་ཇོ་ཨུ་ད་ལུ་ག་བཅུ་གསུམ་གི་དོན་ལུ་ཁོ་ཇོ་ཇོ་ཨི་ནག་འདི་ཆམ་ཆི་མ་དོ་དོ་རུ་ར་ཁུ་འདི་གི་ཁུ་ལེ་ལྷ་བདག་སྟོན་དགོས་པས་ང་གཅིག་གིས་ཆོས་ཤ་བདག་སྟོན་དུ་ཆོས་བཤེས་གཉེན་གྱི་སྟོན་ལོ་ག་ཅིག་ཡིག་གི་སྟོན་ལོ་ཇོ་ཇོ་མོ་སྐྱོན་བརྗོད་ཀྱི་ཡོད་ཤུ་མ་ཤི་ཀ་འཁྲུངས་དུས་ཡོད་པའི་སྒོ་ལས་པས་འཁྲུངས་སའུ་གི་སྟེང་ལས་ཁོ་དོ་རུ་ར་ཡུལ་ག་ལྟའི་ག་ལྟའི་བཤད་དུས་ཇོ་ཡི་མ་མེད་ན། དེ་དུས་ཚོད་ག་ར་ང་གཅིག་གིས་ལས་ཞོ་པའི་ཧ་གོ་དུས་པའི་ཡུལ་དེ་དེའི་བཅོམ་ཅམ་ཅི་མ་ཏོ་ང་གཅིག་ཚུ་ལུ་དོ་རུ་ལབ་དུས་པའི་ཡུལ་དེའི་དོ་རུ་ར་ང་གཅིག་གིས་ལས་ཞོ་པའི་དེའི། བཀའ་གི་གནང་ཞིག་ང་ཅིག་རྟག་འདི་འཇོག་བདག་ལུ་ང་ཅག་ཚུལ་གི་སེམས་ཀྱི་ནང་ན་ལ་ར་མ་ཏོ་གཏུབ་པའི་ང་ཅིག་ག་ར་ལུ་ལབ་འདི་བའི་ཡུལ་འདི་བཟུང་མེད་ང་ཅག་གི་ལ་ལན་ཐབས་འདི་འཇོག་འཇོག་ནི་གི་དོན་ལུ་ང་ཅག་གི་སེམས་ཁ་ལ་ར་དར་ང་བའི་འདི་བཟུང་མེད་གི་དབྱིངས་ནས་གསུང་འདི་འདུས་གོ་བས་དབྱིངས་ནས་ག་ཅིག་དོན་ལུ་གསུང་གོ་པི་ན་འདི་ཀུ་ལ་ང་ཅག་ག་ར་ལུ་ཏི་འདི་བའི་ཡུལ་ད་གལ་སྲིད་མི་བ། ཉི་གེ་ཤར་གྱི་ལུས་འདི་ན་ལུ་སྣ་མ་སྲིན་མེད་ཀྱི་དགུ་ལྟོ་གཅིག་ན་འདི་གཟུ་མེད་སྐེད་གཅིག་ན་ཡང་ཕྱི་མ་ཕོ་བོ་ན་ཡང་ཕྱི་མ་སྐམ་དུ་ན་ཡང་ཕྱི་མ་ལབ་འདི་ཚོའི་ནང་མ་སྲིན་མེད་ན་དུ་ཡོད་པ་རུ་བྱེད་ཅིང་འདིའི་ཁོ་ལས་ངག་གི་རྨི་ལམ་དང་རྨི་ལམ་ལྟབ་ད་ལུ་ངག་ལུ་རྨི་ལམ་གྱི་ལན་མ་ཐོབ་ད་དུས་འདི་བས་ད་འདི་གཟུ་འདི་གི་དན་ལུ་ངག་གི།

འདིའི་འཕྲོ་ལ་རང་ཉིད་ཀྱིས་རྨི་ལམ་གྱི་ལས་འདི་གནང། འདི་སུ་མེད་རྣམ་དག་ཐུག་འདུས་པས་འདི་ལྕོགས་ར་ཅི་ཕོད་ར་ཨིན། ང་བྱེད་ཚུལ་གྱི་རྣམ་མ་སེམས་མེད་ཀྱི་ཡེ་ཤུ་མ་ཤི་ཀ་ག་དུས་ཡོད་ག་འདི་ང་བྱེད་ཀྱི་ངོ་ཤེས་ཀྱི་ཤེས་ནི་ཀྱི་དོན་ལུ་ཀྱེ་མཆོག་གི་ང་ལུ་ཁ་ལམ་ནི་ཀྱི་དོན་ལུ་འདི་སུ་མེད་ཁ་ཅམ་ཆེ་མ་གཏོགས་ཁོ་གི་ང་ལུ་ལ་འདི་ཚུ་བེ་ནི་ཀྱི་དོན་ལུ་ང་གི་མ་ཤི་བ་ལུ་འདི་སུ་མེད་ཀུ་སུམ་ཚ་འདེབས་རུ་བྱ་བྱིན་མ་པ་ལ་ར་མི་ཐོ་བས།

སི་ལབ་དང་ཏུན་པོའི་ཧ་གོ་མ་སོབ་རུ་ཅི་བས་ཅིན་དུར་ར་ཆས་ཀི། ཨང་ཁེ་ཅི་གེ་ལེ་མ་ཆས་ཀི་ཏཱ་དི་ཇོག་ད་ལུ་དི་ཁ་ལུ་ནམ་མ་སི་མེ་ལེ་ཞོམ་ཅི་བས་ཏན་དི་ཅིན་དི་བའི་ཡུལ། ཏེ་དི་སུམ་ཅི། དི་གི་ཏིན་ལེ་མ་ཁེ་ཅི་གུ་ལེ་མ་ཆས་ཀི་ཏའུ་རུ་ཅི་བས་ཅིན་ནམ་མ་སི་མེ་གི་ཁོ་ར་གི་སེམས་ཀི་ནཱ་ན་ལེ་ར་ང་ཅེ་ཏཱ་དི་དི་ཆས་གཉིས་ཅེ་ཀེག་དི་བའི་ལ་ལེན་ཐབ་དི་འོམ་ད་ལུ་ཅམ་ཅི་ང་ཅེ་ཀི་ཧ་གོ་སུབ།

ང་བྱའི་ཚོད་ཀྱི་སེམས་ཀྱི་ནང་ན་ལེ་ར་ཀྱོན་ཆོ་ཚུལ་དུ་ཇོ་བོ་དང་ལུ་ཀྱོན་ཆོ་ཐོ་བས་ཀྱོན་ཆོ་བདག་སྲིན་མས་ཀྱོན་ཆོ་ང་དང་ཅི་ཁ་དུ་ལ་བི་ལོ་ཇུ་ང་ཅི་ཀི་འཇམ་སྟོང་ཏོ་བའི་ཧ་གོ་སོ་ད་ང་ཅིག་ཐོ་བས་སི་ལབ་དོ་ག་ཏེལ་ཐོབ་ནི་པ་གོ་ནི་མོ་ཡ་ལ་གུ་ཇོ་དལ་ཐོབ་ནི་མ་ག་མན་མ་ཚོ་ན་ལུ་ཇོ་བོ་དལ་ཐོབ་ནི་མ་ག་མན་ག་ཏེལ་ཐོབ་ནི་མོ་ཡེ་ཤུ་མ་ཤི་ཀ་ཆོ་ཁ་ག་ཏེ་དུ་བུ་ང་བྱའི་སེམས་ཀྱི་ནང་ན་སེམས་ནི་ཙང་སྟོག་ཏོ་བའི་ཡོད་པ་རུ་ཆི་བས་བྱིན

འདི་བས་འོ་དང་ཏིང་འདི་བས་ང་བཅས་ཀྱི་སེམས་ཀྱི་ནང་ན་ལས་ར་སྐྱོན་ཆོས་འདི་ག་དང་ཅི་ག་ཞུགས་ནི་མོ་ཁོ་གི་སེམས་འདི་རྩ་ཡང་རྟོགས་ཐུབ་པས་འོ་དང་ཏིང་འདི་བས་ང་བཅས་རྩ་ཡང་རྟོགས་ཐུབ་པས་འདི་ག་ལོ་དབྱིངས་ནས་གསུང་འདི་བས་ལྟ་བུ་ར་འཁོར་ལོ་སྨོན་ལམ་ལྟ་བུ་བས་འོ་དང་ཏིང་འདི་བས་སྐྱོན་ཆོས་ང་བཅས་དང་ཆགས་འདི་ཡུལ་ས་ལ་བའི་ལུགས་སྦྱོར་འདི་ང་བཅས་ཀྱི་ཁྱེད་ཀྱི་མདུན་རྣལ་མ་བརྟགས་འདི་སྦྱོར་བ་དང་ལུགས་རྣལ་མ་བསམ་མེད་ཀྱི་ང་བཅས་ལུས་ལས་ཤོར་བའི་རྟེན་འདི་བས་ཡུལ་དེ་འདི་སུ་མེད

ཀན་ཆོ་ཀ་དེ་དོན་དང་ར་ང་ཆེ་ཅི་ཅི་ཧ་གོ་ནི་གི་བསྟན་ལུ་ང་ཆེ་ཅི་དོ་དོ་ཧྥི་ལི་པིན་སི་གི་འཇམ་སྟོང་ཏོ་བའི་གོ་ཡི་ས་གི་དོ་རུ་ར་ང་ཆེ་གི་འཇམ་སྟོང་ཏོ་བའི་དི་སུ་མེ་གི་ང་ཆེ་གི་ཀོ་ལོ་ཤིན་སི་ན་ལེ་ང་ཆེ་ལྷ་བུ་རུ་བྱོ་ཆེན་དི་ཁ་ལུ་ན་མ་སི་མེ་གི་འཇམ་སྟོང་ཏོ་བའི་ང་ཆེ་གི་ཧ་གོ་སུབ་ཏེ་དི་སུ་མེ་འཇམ་སྟོང་ཏོ་བའི་སི་ལབ་མ་ཤི་བུ་རུ་བྱོ་བའི་ཆིན་ང་ཆེ་གི་ན་མ་སི་མེ་སེམས་ཁ་ལུ་བཞག་སུབ་གི་ཨོང་ཏོ་སྟོབས་ང་ཆེ་ག་ར་གི་ལ་ལན་ཐབས་དི་བེ་སུབ་སི་གི་ལུ་རྒྱུ

འདི་རྨི་ལམ་གྱི་ནང་ཞིང་ཁོ་ང་ཅག་གི་སེམས་ཀྱི་ནང་ན་ར་ལྟ་བུ་ར་བཞུགས་ཏེ་བདུན་ཟེར་ལབ་པའི་ལོ་རྒྱུས་ང་ཅག་ཚུར་གྱི་ཧ་གོ་བདེ་བའི་ཡུལ། དུ་རུ་ཐང་རྒྱུ་ལུ། ང་ཅག་ཕམ་པིན་ཆ་ཆ་རུ་ཏོ་ཚ་ལུ་ག་ཏེ་ར་ཡུལ་རུ་ར། ཆད་ཀྱི་དུས་སུ་མེད་ཀྱི་ཡུལ་ཡུལ་ན་ལུ་འཇོག་དུས་ཀན་ཆོ་ཚུལ་དུ་འཇོག་རུ་ཆོག་ཅིང་མ་ཕ་ལེ་ར་ཆད་ཀྱི་མི་ཐུབ། ཀན་ཆོ་དེ་ང་ཅག་ག་ཏེ་ཡུལ།

ལ་བདུད་ཆུ་ག་ཅི་ར་བེ་རུ་ར་སོབ་པེ་བེ་ནི་གི་དོན་ལོ་ང་ཅི་གི་ལ་ལན་ཐབ་དི་དུ་མེ་ན། དེ་བདུད་སུ་མེ་གི་ང་ཅི་གི་ནམ་ཆི་ར་བེ་རུ་ལ་སོབ་བེ་མི་གི་ནང་ཤི་ང་ཅི་གི་མེ་ལམ་ཐབ་དི་གི་བེ་དི་ཁ་ལུ་ང་རྫུས་དོ་ད་རྫུས་ད་ལུ་ང་ལུ་མེབ་ཆབ་ནི་མེ་སེ་ང་ཅི་ཀེན་ཆུ་ལུ་ར་སོ་ཐབ་དི་གི་བེ་ང་ཅི་ར་གི་སེམས་གི་ནང་ན་ལེ་ར་ང་ཅི་གི་གཉིས་ནས་སོང་དི་གི་བེ་ཀེན་ཆུ་ལུ་མེ་ལམ་ཐབ་དི་འོམ་རུ་ཅི་བེ་ཅིན་ད་བུ་ར་ང་ཅི་གི་ཀུམ་དི་ལུ་ཀེན་ཆུ་གི།